ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་བའི་ཚེས་བཅུ་གསུམ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་ལྔ། གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་ཆེ་བ་ཟུར་པ་དང་བཀའ་བློན་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པ་དང། སྲི་ཞུའི་ལས་བྱེད་རྣམས་ཀྱིས་བསྔོ་སྨོན་གསོལ་འདེབས་གནང་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་ན་གཞོན་ནུས་པའི་ལས་གཞི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་སུ་མཁའ་རླུང་འབག་བཙོག་གིས་རྐྱེན་པའི་གློ་ཡུའི་གཉན་ཚད་དང།

བཀའ་བློན་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་གདའ་དེའང་ཁྲིམས་ཞིབ་པ་ཆེ་བ་ཟུར་པ་ཕུན་རབ་བློ་བཟང་དར་རྒྱས་མཆོག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གསུམ་ཉིན་དགོངས་པ་རྫོགས་ཡོད་པ་རེད་གདའ། དམ་པ་ཁོང་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་ལོ་ལ་བོད་ཀྱི་རྒྱལ་ས་ལྷ་ས་ལ་འཁྲུངས་ཤིང། ཆུང་དུས་ནས་བོད་ཡིག་སློབ་གཉེར་གནང་བ་དང་དེ་ནས་རིམ་པས་ཀ་སྦུག་ཏུ་དབྱིན་ཇི་སྐད་ཡིག་སློབ་སྦྱོང་གནང་བའི་ཞོར་དུ་བོད་ཡིག་སློབ་ཁྲིད་གནང་ཡོད་པ་རེད་གདའ། རིམ་བཞིན་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་འགོ་སྟོད་དུ་རྒྱ་གར་ལྷོ་ཕྱོགས་ལུགས་བསམ་གཞིས་ཆགས་སུ་དགེ་རྒན་གྱི་ཕྱག་ལས་གནང་བ་དང་དེ་ནས་བོད་མི་མང་དབུས་གཙང་སྤྱི་འཐུས་སུ་འདེམས་ཐོན་བྱུང་བ་མ་ཚད་སྤྱི་འཐུས་ཚོགས་གཞོན་གྱི་ཐུགས་འགན་བཞེས་པ་དང། དེ་ནས་སྐབས་དེའི་བཙན་བྱོལ་བོད་གཞུང་གི་བཀའ་བློན་གྱི་ཐུགས་འགན་ལོ་མང་བཞེས་པ་དང། དབུས་སྤྱི་ཁྱབ་འོས་བསྡུའི་འགན་འཛིན་གྱི་ཐུགས་འགན་ཡང་བཞེས་ཡོད་པ་རེད་གདའ། མཐའ་མ། ཁྲིམས་ཞིབ་པ་ཆེ་བ་ལ་བསྐོ་བཞག་བྱུང་བ་ལྟར་ཕྱག་ལས་གནང་སྟེ་མཐའ་མ། སྤྱི་ལོ་ཉིས་སྟོང་གཉིས་ལོ་ལ་བགྲེས་ཡོལ་དུ་ཕེབས་ཡོད་པ་བཅས་སྐུ་ཚེ་ཧྲིལ་པོ། བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་ཀ་བ་གསུམ་གྱི་ནང་ཐུགས་འགན་བཞེས་མྱོང་བ་ཞིག་དང་བགྲེས་ཡོལ་ཕེབས་པའི་རྗེས་སུའང་གོང་ས་ཏཱ་ལའི་བླ་མའི་འཛམ་གླིང་སྤྱི་ཡོངས་ཀྱི་འོས་འགན་ཐེབས་རྩ་ཁང་གི་ཚོགས་མི་གནང་བ་སོགས། མཛད་རྗེས་ཅན་གྱི་མི་སྣ་ཞིག་ཡིན་པ་རེད་གདའ།

གང་ཟག་གཅིག་ཆགས་དེར་ད་ངས་ཁོང་ང་ཚོ་སྦེལ་ཀོབ་ཀྱི་གཞིས་ཆགས་ལ་ཐོག་མ་ཉིད་ནས་ཆེད་ཆེད་ཕྱག་ལས་གནང་མ་ནས་ཆེད་ཆེད་དེ་འདྲའི་སྐུ་ངོས་ཀྱི་ཕྱག་ལས་དེ་ཚོ་སེམས་ལ་ཡོད་པ་ཅིག་ཡིན་སྐུ་ངོས་ཀྱིས་ཐོག་མར་གཞིས་ཆགས་ཀྱི་ཅིག་གི་མི་མང་ལ་ཅིག་སློབ་གསོའི་གནད་དོན་ཐོག་རེད་དེ་ནས་གཞིས་ཆགས་མཉམ་འབྲེལ་ལ་ཕྱག་ལས་ད་ག་ནང་བཞིན་གཞིས་ཆགས་ཀྱི་སྤྱི་ཚོགས་ཀྱི་བདེ་དོན་དེ་ནས་ཡར་རྡ་རམ་ས་ལར་ཕེབས་རྗེས་སྤྱི་འཐུས་བྱས་དེ་ནས་ང་ཚོ་བོད་མི་སྒྲིག་འཛུགས་ཀྱི་འཛིན་སྐྱོང་ནང་ལ་ཞུགས་དེ་ནས་མཐའ་མ་དེ་ད། ཁྲིམས་ཞིབ་པ་རྣམས་ཀྱིས་གང་ལྟར་དེ་ཚང་མའི་ནང་ལ་ང་ཚོ་ལ་ད་ཐོག་མ་ཉིད་ནས་ཛ་དྲག་དུས་ཚོད་ནས་བྱས་རྗེས་ཐུགས་ཕན་གསོས་མེད་ཅེས་དང་དེའི་རྗེས་ལ་ད་རྒྱ་བོར་མི་བྱེད་ཀྱི་བོད་མིའི་སྒྲིག་འཛུགས་དེ་དམངས་གཙོའི་སྒྲིག་འཛུགས་དེ་སྲ་བརྟན་བཟོ་ཡའི་ཐད་དུ་ད་ཕྱག་ལས་རབ་དང་རིམ་པ་ལ་ཅིག་རམ་འདེགས་ཞུ་མེད་ཞུ་ནས་རེད་ཞབས་ཕྱི་ཞུ་མཁན་ད་གང་ལྟར་འདི་འདྲས་ཅིག་ཆགས་དེ་རེད་བ་ཁོང་ངོས་ཀྱི་ད་སྡུག་ཅིག་ང་ཚོའི་མཛད་པ་ཁྲིམས་ཅིག་ཟིན་ནམ་བས་ན་མི་དམངས་དམངས་ཀྱི་གནད་དོན་གྱི་ཐོག་ལས་ཅིག་ཐུགས་ཁུར་བཞེས་པ་དང་ཡ་གང་ལ་ཅིག་གཞུང་གི་ཆབ་སྲིད་ཐོག་ལས་ཐུགས་ཁུར་བཞེས་གནང་མཁན་དེ་འདྲ་ཅིག་ཆགས་བསྡད་ཤག། ཡང་དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་ལས་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་དབུ་བཞུགས་ཐོག་བཀའ་ཟུར་དམ་པ་དེའི་མཛད་རྗེས་དྲན་གསོ་ཞུས་པ་དང་གུས་བཏུད་མཚོན་ཆེད་ཉིན་རྒྱབ་ལས་ཁུངས་ཁག་སྒོ་བརྒྱབ་སྟེ་སྲི་ཞུ་ལས་བྱེད་རྣམས་ཀྱིས་བསྔོ་སྨོན་གསོལ་འདེབས་གནང་ཡོད་པའི་སྐོར།

ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་ཞུས་དོན་ལྟར་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་ཆེ་རྒྱུ་ཡིན་པའི་གནས་ཚུལ་ཐོན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་བཅུ་བཞི་བར་ཉིན་གྲངས་བཞིའི་རིང་དུ་འབྲས་ལྗོངས་ཁུལ་དུ་ཆིབས་བསྐྱོད་གནང་རྒྱུ་ཡིན་པ་ཐུགས་གཏན་འཁེལ་ཡོད་པ་དང། དེ་ཡང་དེའི་སྐོར་རྒྱ་གར་གྱི Hindustan Times ཟེར་བའི་གསར་ཤོག་གི་དྲ་རྒྱའི་ནང་གནས་ཚུལ་སྤེལ་བ་ལ་གཞིགས་ན་ད་ཐེངས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྐྱོད་དེ་བཞིན་ལོ་ངོ་བཅུ་གསུམ་གྱི་རྗེས་སུ་ཆགས་བཞིན་ཡོད་པའི་སྐོར་དང་ད་ལྟའི་ཆར་རྒྱ་དཀར་ནག་གཉིས་བར་ས་མཚམས་ཀྱི་དཀའ་རྙོག་ཡོད་པའི་ཆ་ནས་ཆིབས་བསྐྱོད་དེའི་ཐོག་ཕྱོགས་གང་ས་ནས་དོ་སྣང་བྱེད་རྒྱུ་ཡིན་པའི་སྐོར་གནས་ཚུལ་བཀོད་གདའ། ད་ཐེངས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེ་ལ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་ཞུས་པ་ལྟར། རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་ཆེ་གནང་མཛད་རྒྱུ་ཡིན་པ་རེད་གདའ། ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་ནུབ་བྷེང་གལ་མངའ་སྡེའི་ས་ལུ་གྷ་ར་གྲོང་ཁྱེར་དུ་རྟེན་གཞི་བྱས་པའི་སྲད་རྒྱུད་དགོན་པས་གསོལ་འདེབས་ཞུས་དོན་ལྟར་སེམས་བསྐྱེད་ཀྱི་ཆོ་ག་དབུ་འཇུག་མཛད་རྒྱུ་ཡིན་པ་རེད་གདའ། གཞན་ད་ལོ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་རྩ་དགུ་ནས་སུམ་ཅུ་བར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཉིན་གསུམ་གྱི་རིང་དུ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་གཏན་འཁེལ་ཡོད་པ་དང། སྤྱི་ལོ་ཉིས་སྟོང་བཅུ་བཞི། སྤྱི་ཟླ་དང་པོའི་ཚེས་གཅིག་ཉིན་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པ་རེད་གདའ། གནས་མཆོག་རྡོ་རྗེ་གདན་གྱི་གསུང་ཆོས་སྐབས་གྲྭ་བཙུན་དང་རང་ལོ་བདུན་ཅུ་ཡན་གྱི་བགྲེས་སོང་དང། དབང་པོ་སྐྱོན་ཅན་རྒྱ་གར་བ་ཕྱི་རྒྱལ་བ་བཅས་ལ་ཆོས་ཞུ་བའི་ལག་ཁྱེར་འབུལ་རྒྱུ་ཡིན་པ་དང་བོད་མི་དང་ཧི་མ་ལའི་ཆོས་ཞུ་བ་རྣམས་ཀྱིས་ཕྱག་ཁྱེར་བཟོ་དགོས་མེད་པ་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ཀྱིས་ཁ་ཉིན

ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ཨ་རིའི་མེ་ནེ་སོ་ཊའི་ནང་འཚམས་གཟིགས་ཀྱིས་ས་གནས་མང་ཚོགས་དང་གཞོན་སྐྱེས་ཚོ་ལ་བཀའ་སློབ་གནང་རྒྱུའི་མཛད་འཆར་ཡོད་པ་རེད་གདའ། དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་བ་འདིའི་ཚེས་ཉི་ཤུ་ནས་བཟུང་སྟེ་ཀེ་ན་ཌའི་ནང་ཕེབས་ཏེ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་ས་གནས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་སོགས་དང་མཇལ་འཕྲད་དང། Halifax རྒྱལ་སྤྱིའི་བདེ་འཇགས་ལྷན་ཚོགས་ནང་མཉམ་ཞུགས་གནང་བ་སོགས་བཅས་མཛད་རིམ་ཁག་ལེགས་པར་གྲུབ་གནང་སྟེ་ད་རེས། ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་ཨ་རིའི་མེ་ནེ་སོ་ཊ་མངའ་སྡེའི་ནང་ས་གནས་ཀྱི་བོད་མི་ཚོ་ལ་བླང་དོར་གྱི་བཀའ་སློབ་གནང་རྒྱུ་མཚོན་པའི་ཉིན་གྲངས་གཉིས་ཙམ་རིང་མཛད་རིམ་སྐྱོང་གནང་མཛད་རྒྱུ་ཡིན་པ་རེད། དེ་ནས་སྲིད་སྐྱོང་མཆོག་གི་ཁུལ་དེའི་མཛད་འཆར་སྐོར་འདི་ནས་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མ་ལགས་སུ་བཀའ་འདྲི་ཞུ་སྐབས་སུ་ཁོང་གིས།
ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་མཆོག་ང་ཚོ་ས་གནས་ལ་འཚམས་གཟིགས་ཕེབས་ཀྱི་ཡོད་རེད་དེ། ཕྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་བཞི་དགོང་དྲོ་ཆུ་ཚོད་ལྔ་དང་ཕྱེད་ཀའི་ཐོག་ནས་མི་མང་གཏམ་བཤད་གོ་སྒྲིག་ཞུས་ཡོད་རེད་དེ་ནང་བཞིན་ཉི་ཤུ་རྩ་ལྔ་གི་ཨ་ནི་ཞོགས་ཀའི་ཕྱག་ཚོད་དགུ་པ་ལ་རིག་གཞུང་སློབ་གྲྭ་ལ་དཔལ་ལྡན་སྲིད་སྐྱོང་མཆོག་དང་ཨ་ནི་སྐུ་ངོ་དོན་གཅོད་རྣམ་པ་གཉིས། གཟིགས་སྐོར་ཕེབས་ཀྱི་ཡོད་རེད་དེའི་རྗེས་ལ་ཡང་ཨ་ནི་རྒྱུད་སྟོད་ཆོས་འཁོར་ལ་ང་རང་ཚོ་གཞོན་སྐྱེས་ཚོ་ལ་ཡང་གཏམ་བཤད་བྱས། ཨ་ནི་ཉིན་གུང་རྒྱབ་ལ་ཨ་ནི་ས་གནས་ལ་ཡང་ཆོས་ཚོགས་ཁག་གི་འགན་འཛིན་རྣམ་པ་ཁོ་རང་ཚོ་མཉམ་དུ་ལ་ཡང་ལས་རིམ་ཞིག་བང་བསྒྲིགས་ཡོད་དེའི་རྗེས་ལ་ང་རང་ཚོ་ས་གནས་ལ་ཡང་ད་ལྟ Tibetan Charter School དང་བོད་ཀྱི་གྲོང་ཁྱེར Tibet Town འདིའི་གི་ཚོགས་ཆུང་མཉམ་དུ་ཨ་ནི་འདུག་སེ་བྱས་སྐུ་ངོ་ལྷན་རྒྱས་མཉམ་དུ་ཚོགས་འདུ་ཞིག་གོ་སྒྲིག་ཞུས་ཡོད་ཨ་ནི་དགོང་དག་ཆུ་ཚོད་ལྔ་པའི་ཐོག་ལ་ཡ་ཨ་ནི་སྐུ་ངོ་སྲིད་སྐྱོང་ལྷན་དུ་ཅིག་གསོལ་སྟོན་ཞིག་གོ་སྒྲིག་ཞུས་བཞག་ཡོད་རེད།
ཡང་ཁོང་ལ་སྲིད་སྐྱོང་གི་མཛད་འཆར་གཙོ་བོ་ག་རེ་ཡོད་པའི་སྐོར་བཀའ་འདྲི་ཞུ་སྐབས་སུ།
ད་གཙོ་ཆེ་ཤོས་དེ་ང་རང་ཚོ་ད་ལྟ་ད་སྐུ་ངོ་སྲིད་སྐྱོང་མཆོག་སྲིད་སྐྱོང་ཁོང་འདི་ས་གནས་ལ་ད་ཅིག་ང་ཚོ་ཅིག་གསོལ་སྟོན་འདི་རེད་སྔོན་མ་ནས་ཅིག་བསམ་བློ་ནང་ཅིག་ཡོད་རེད་འདི་དང་དེ་དམིགས་བསལ་དེ་རིང་ང་རང་ཚོ་ད་ལྟ་རྒྱུན་ལས་སྐབས་ཀྱི་ཁོང་དུ་དེ་འདྲའི་ཞུས་ཏེ་གཞུང་འབྲེལ་གྱི་འཚམས་གཟིགས་འདི་ད་གཞོན་སྐྱེས་ཚོ་ལ་ནས་ཅིག་སྒྲིག་འཛུགས་དང་དེ་འདྲའི་དེང་སང་ཨ་ནི་བོད་པའི་གནད་དོན་དེའི་སྐོར་ལ་ཡང་འདུག་སེ་བྱས་གཞོན་སྐྱེས་ལྷན་དུ་ཨ་ནི་སྐྱབས་བགྲོ་གླེང་ཞུ་དེ་འབྲེལ་གྱི་ཨ་ནི་གཙོ་བོ་ཆེ་ཤོས་འདིའི་སྒང་ལ་ཡང་ང་ཚོས་རེ་འདུན་ཞུས་ཡོད་ཁོང་སྲིད་སྐྱོང་མཆོག་ལ་ཡང། དེ་ནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མ་ལགས་སུ་ཨ་རིའི་མེ་ནེ་སོ་ཊ་མངའ་སྡེའི་ནང་གཟའ་མཇུག་སློབ་གྲྭའི་ནང་སློབ་ཕྲུག་ག་ཚོད་ཙམ་ཡོད་དང་དེ་བཞིན་བོད་མི་ག་ཚོད་ཙམ་ཡོད་པའི་སྐོར་དྲི་རྩད་ཞུ་སྐབས་སུ་ཁོང་གིས་སློབ་ཕྲུག་བརྒྱ་དང་ལྔ་བཅུ་ཙམ་དང་བོད་མི་ལྔ་སྟོང་ཙམ་ཡོད་པའི་འགྲེལ་བརྗོད་གནང་དོན་ལ།
ད་ལྟའི་ཆར་ང་རང་ཚོ་གཟའ་མཇུག་སློབ་གྲྭའི་ནང་ལོགས་ལ་ད་ལྟ་འཛིན་རིམ་སྔོན་འགྲོ་ནས་འཛིན་གྲྭ་བརྒྱད་པ་བར་དུ་བྱས། འདིའི་ནང་ལོགས་ལ་ཡང་ཕྲུ་གུ་གི་གྲངས་ཀ་དེ་བརྒྱ་དང་བདུན་ཅུ་ཡོད་རེད། ཨ་ནི་དེ་ནང་བཞིན་ང་རང་ཚོ་རེས་གཟའ་སྤེན་པ་དང་ཉི་མ་གཉིས་ལ་རིག་གཞུང་སློབ་གྲྭ་གི་གཞས་སྣ་ནང་ལོགས་ལ་ཨ་ནི་ཕྲུ་གུ་བརྒྱ་དང་ཉི་ཤུ་རྩ་ལྔ་ཞིག་རེད། ཨ་ནི་ད་ནི་དེ་འདྲའི་ང་ཚོས་ད་ཉེ་བའི་ཆ་ལ་ཟླ་བ་གཅིག་གོང་ལ་ང་རང་ཚོ་དེ་སྲོལ་རྒྱུན་གྱི་དེ་འདྲའི་ཨ་ནི་རོལ་ཆ་ཅིག་བསླབས་པས་འདིའི་ནང་ལོགས་ལ་ད་ལྟ་ད་ལྟ་འཛུལ་ཞུགས་གནང་མཁན་དེ་སློབ་ཕྲུག་ཕྲུ་གུ་བཞི་བཅུ་ཡོད། ཨ་ནི་ད་ག་ནང་བཞིན་ང་རང་ཚོ་ཟླ་བ་གཅིག་གོང་ལ་ང་རང་ཚོ་ད་ལྟ་དེ Pre School དེ་འདྲའི་ཅིག་འགོ་ཚུགས་ཡོད་རེད། འདིའི་ནང་ལོགས་ལ་དགེ་རྒན་གཉིས་དང་ཨ་ནི་དང་བླངས་བྱེད་མཁན་གཅིག་བྱས་ཨ་ནི། གཅིག་སློབ་ཕྲུག་ནས་བྱིས་པ་ལོ་གཉིས་ནས་ལོ་ལྔ་བར་དུ་རྫུན་ངན་པོ་གཉིས་སང་ངསི་བྱེད་དང་དེ་ཆགས་ནས་དང་དུ་ཞེས་ཡོད་ཞུས་པ་ཡིན། མི་འབོར་ཆ་འདི་ད་ལྟ་ཏག་ཏག་ཅིག་ག་ཞུ་ཐུབ་མི་འདུག་ད་ཡིན་པ་རེད་ཅེས་ནས། མི་ལྔ་སྟོང་བཞི་དེ་འདྲའི་རོ་གཅིག་མེད་ན་བསམ་གྱི་འདུག།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཧྥི་ལི་ཕིན་རྒྱལ་ཁབ་ཀྱི་མངའ་ཁོངས་སུ་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་ཨ་རི་དང་ལྷན་དུ་དམག་དོན་དང་འབྲེལ་བའི་སྐོར་སྐོར་གཡེང་བྱེད་པ་དེ་ནི་ཧྥི་ལི་ཕིན་རང་ཉིད་ཀྱི་ཐོབ་ཐང་ཡིན་པ། བདེ་སྲུང་སློབ་སྟོན་པས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་ཧྥི་ལི་ཕིན་རྒྱལ་ས་མ་ནི་ལ་ནས་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཧྥི་ལི་པིན་སིས་ཨ་མི་རི་ཀའི་ལྷན་དུ་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་སྐོར་གཡེང་བྱེད་བཞིན་པ་དེ་ནི་ཧྥི་ལི་པིན་སིའི་ཐོབ་ཐང་ཡིན་པས་ང་ཚོས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་རང་དབང་དང་སྒོ་མོ་ཕྱེས་ནས་གནས་རྒྱུ་དེ་ལ་མུ་མཐུད་དེ་རྒྱབ་སྐྱོར་བྱེད་རྒྱུ་ཡིན་པ་གཟའ་པ་སངས་ཉིན་ཧྥི་ལི་པིན་རྒྱལ་སྲིད་བདེ་འཇགས་སློབ་སྟོན་པས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་སྤེལ་གདའ། ཡང་ཧྥི་ལི་པིན་སི་ཡི་བདེ་སྲུང་སློབ་སྟོན་པ་ཨི་ཀྲུ་ཨར་ཀྲོ་ཨེ་ནོ་ལགས་ཀྱིས་རྒྱ་ནག་ལ་ལན་འདེབས་སུ་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་རྣམས་ཀྱིས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་ཡོངས་རྫོགས་ཀྱི་བདག་དབང་ཡོད་ཚུལ་བཤད་བཞིན་པ་མ་ཟད་ཧྥི་ལི་པིན་སིས་ཕྱིའི་དམག་དཔུང་དང་ལྷན་དུ་དམག་སྦྱོང་སྐོར་གཡེང་བྱེད་བཞིན་པའི་སྐྱོན་བརྗོད་བཅས་ལ་ངོས་ལེན་བྱེད་བཞིན་མེད་པའི་སྐོར་འགྲེལ་བརྗོད་གནང་གདའ། ཆིངས་ཡིག་གི་ཐོག་ནས་མཐུན་ཚོགས་ཀྱི་རྒྱལ་ཁབ་ཨ་རི་དང་ཧྥི་ལི་པིན་སི་བར་ད་རེས་གཟའ་མིག་དམར་ནས་ཕུར་བུ་བར། ཐེ་ཝན་གྱི་ཉེ་ས་ནས་ཧྥི་ལི་པིན་སིའི་ཁྱབ་ཁོངས་སུ་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་མཚོ་རྒྱུད་དུ་དམག་སྦྱོང་བྱས་ཡོད་པ་ལ་བརྟེན་ནས་དེའི་ཐོག་ནས་རྒྱ་ནག་ལ་དངངས་འཚབ་ཆེ་རུ་གཏོང་ཉེན་ཡོད་པའི་གནས་ཚུལ་ཐོན་གདའ། རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་མཚོ་རྒྱུད་མང་ཆེ་བའི་ཐོག་བདག་དབང་ཡོད་པའི་རྩོད་ལེན་བྱེད་བཞིན་པའི་ཐོག་ནས་རྒྱ་ནག་གི་ལྷོ་ཕྱོགས་ནས་བརྩིས་པའི་མཚོ་རྒྱུད་ཀྱི་རྒྱང་ཚད་ཀི་ལོ་མི་ཊར་གཅིག་སྟོང་ལྔ་བརྒྱ་ཙམ་གྱི་མཚོ་རྒྱུད་ཀྱི་ས་ཐིག་དགུ་ཡི་ཐོག་བདག་དབང་ཡོད་པའི་ནན་རྩོད་བྱེད་བཞིན་ཡིན་ནའང། ཕྱོགས་གཞན་ནས་མཚོ་རྒྱུད་ཀྱི་ས་ཁུལ་དེ་དག་གི་ཉེ་འདབ་ཏུ་ཆགས་པའི་ཧྥི་ལི་པིནས་དང་ཝེ་ཏི་ནམ། མ་ལེ་ཤི་ཡ། ཨིན་ཀྲོ་ནེ་ཤི་ཡ། སྦུ་རུ་ནེའི་རྒྱལ་ཁབ་བཅས་ནས་ཀྱང་རང་གི་ས་ཁུལ་དུ་ཆགས་པའི་མཚོ་རྒྱུད་ཀྱི་བདག་དབང་རྩོད་ལེན་བྱེད་བཞིན་ཡིན་པ་རེད།

ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་བི་ཧར་དང་ཇར་ཁན་མངའ་སྡེའི་ནང་ཕེབས་ནས་བོད་དོན་ཞུ་སྐུལ་གནང་རྒྱུ་ཡིན་པ་རེད་གདའ། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་ཁ་རྩང་གནས་ཚུལ་སྤེལ་བའི་ནང། བོད་མི་མང་སྤྱི་འཐུས་ལྷན་ཁང་ནས་རྒྱ་གར་ནང་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་བཞིན་པའི་ཆ་ཤས་སུ། སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་དང་སྤྱི་འཐུས་ཀུན་དགའ་བསོད་སྟོབས་ལགས་རྣམ་གཉིས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉིས་རྩ་དྲུག་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་བར་རྒྱ་གར་གྱི་བི་ཧར་དང Jharkhand མངའ་སྡེའི་ནང་ཕེབས་ནས་བོད་དོན་ཞུ་སྐུལ་གནང་རྒྱུ་ཡིན་པ་རེད་གདའ། དེ་ཡང་སྤྱི་འཐུས་རྣམ་གཉིས་སྤྱི་ཚེས་ཉིས་རྩ་དྲུག་ཉིན་རང་ཅིའི་ས་ཁུལ་དུ་ཕེབས་ཐོན་གནང་རྒྱུ་དང་དེ་ནས་སྤྱི་ཚེས་གཅིག་ཉིན Patna དང་དེ་རྗེས་སྤྱི་ཟླ་བཅུ་གཉིས་པའི་ཚེས་དྲུག་ཉིན Gaya དུ་ཕེབས་བཞུད་གནང་རྒྱུའི་མཛད་འཆར་ཡོད་པ་རེད་གདའ། ཡང་ཉེ་སྔོན་སྤྱི་ཟླ་བཅུ་གཅིག་པའི་ཚེས་ཉིས་རྩ་གསུམ་ཉིན་བོད་མི་མང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཆུང་ནས་ཨུ་ཏར་ཁཱན་ཌི་མངའ་སྡེའི་རྡེ་ར་རྡུན་གྱི་གྲོང་ཁྱེར་ནང་བོད་དོན་ཞུ་སྐུལ་གནང་སྐབས་སྐུ་ཚབ་ཚོགས་ཆུང་ནས

ཡང་དེ་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་ཨུ་ཏར་ཁཱན་ཌི་མངའ་སྡེའི་དྲུང་ཆེ་སུག་བིར་སིང་སན་དུ་མཆོག་དང་ནང་སྲིད་དྲུང་འཕར་ལྕམ་ནེ་བྷི་དི་ཏཱ་ཀུ་མཱར་ལགས་གཉིས་མཇལ་འཕྲད་གནང་ནས་རྒྱ་གར་དབུས་གཞུང་དང་མངའ་སྡེ་གཞུང་ནས་ད་བར་མངའ་སྡེ་ནང་གནས་སྡོད་བཙན་བྱོལ་བོད་མི་རྣམས་ལ་མི་ལོ་བཅུ་ཕྲག་མང་པོའི་རིང་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུས་གདའ། ལྷག་པར་དུ་རྒྱ་གར་དབུས་གཞུང་གིས་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ་བོད་མི་ལ་མཐུན་རྐྱེན་སྦྱོར་སྤྲོད་ཀྱི་ཁྲིམས་འཆར་གཏན་འབེབས་གནང་བ་ལ་དགའ་བསུ་ཞུས་པ་དང་ཆབས་ཅིག་བོད་མི་ལ་མུ་མཐུད་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་གདའ། མངའ་སྡེའི་སྤྱི་ཁྱབ་དྲུང་ཆེ་མཆོག་དང་ནང་སྲིད་དྲུང་འཕར་རྣམ་གཉིས་ནས་ཀྱང་མངའ་སྡེའི་ནང་གནས་སྡོད་བཙན་བྱོལ

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་དེ་རེད། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་ན་གཞོན་གྱི་ནུས་པའི་ལས་གཞིའི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་སུ་ཁོང་ད་རེས་ཨ་རིའི་རྒྱལ་ས Washington DC རུ་ཕེབས་དོན་དང་ཁོང་གིས་རྒྱ་གར་རྒྱལ་ས་ལྡི་ལི་ནང་གི་མཁའ་རླུང་འབག་བཙོག་གིས་རྐྱེན་པའི་གློ་ཡུ་གཉན་ཚད་དང་དབུགས་མི་བདེ་བའི་སྟོད་འཚངས་ཀྱི་ནད་གཞི་སོགས་ཕོག་ཉེན་ཆེ་བའི་ཐོག་ནས་མིའི་འཕྲོད་བསྟེན་ལ་ཉེན་ཚབས་ཡོད་པའི་སྐོར་ཁོང་གིས་ཉམས་ཞིབ་གནང་ཡོད་པ་བཞིན་ཕྲན་ཚེ་དབང་ནོར་བུས་འདྲི་རྩད་ཞུས་ཏེ་སྙན་སྒྲོན་ཞུས་པ་དེ་གསན་རོགས་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང། རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་ན་གཞོན་གྱི་ནུས་པའི་ལས་གཞིའི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་སུ་ཁོང་གིས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་མཁའ་རླུང་འབག་བཙོག་གིས་རྐྱེན་པའི་གློ་ཡུའི་གཉན་ཚད་དང་དབུགས་མི་བདེ་བའི་སྟོད་འཚངས་ཀྱི་ནད་གཞི་སོགས་ཕོག་ནས་མིའི་འཕྲོད་བསྟེན་ལ་ཉེན་ཚབས་ཐོག་ཁོང་གིས་ཉམས་ཞིབ་གནང་ཡོད་པ་བཞིན་ཁོང་ལ་དེའི་སྐོར་དྲི་རྩད་ཞུས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། ཀུན་བཟང་ཚེ་འཕེལ་ལགས་ཁོང་ནི་ཐོག་མ་བོད་ནང་འཁྲུངས་པ་དང་དེ་ནས་ཁོང་ལོ་བཞི་ཙམ་གྱི་ཐོག་ལ་བོད་ནས་རྒྱ་གར་དུ་བཙན་བྱོལ་དུ་ཡོང་སྟེ་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ནས་སྤྱི་ལོ་ཉིས་སྟོང་ཉིས་བཅུ་གཅིག་ལོར་སློབ་ཐོན་གནང་བ་དང། དེ་ནི་དེ་རྗེས་སྤྱི་ལོ་ཉིས་སྟོང་བཅུ་གཅིག་ནས་ཉིས་སྟོང་བཅུ་བཞི་བར་རྒྱ་གར་རྒྱལ་ས་ལྡི་ལི Hans Raj གི་གཙུག་ལག་སློབ་གྲྭ་ཆེན་མོ་ནས་གཙུག་ལག་རབ་འབྱམས་པའི་སློབ་ཐོན་གནང་བ་དང། དེ་ནས་སྤྱི་ལོ་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་བཅུ་དྲུག་བར་གཙུག་ལག་སློབ་གྲྭ་ཆེན་མོ་དེ་རང་ནས་ཁོར་ཡུག་དང་འབྲེལ་བའི་དབྱིན་སྐད་དུ Master of Science སམ་ཚན་རིག་སློབ་དཔོན་གྱི་ཆེས་མཐོའི་སློབ་ཐོན་གནང་ཡོད་པ་དང། དེ་བཞིན་ཁོང་གིས་རྒྱ་གར་རྒྱལ་ས་ལྡི་ལི་ནང་མཁའ་རླུང་འབག་བཙོག་གིས་རྐྱེན་པས་མིའི་འཕྲོད་བསྟེན་ལ་གློ་བའི་ནད་གཞི་དང་དབུགས་འཚང་གི་ནད་སོགས་ནད་གཞི་འདྲ་མིན་ཕོག་ཡོད་པའི་སྐོར་ཉམས་ཞིབ་གནང་སྟེ་ཁོང་ནི་བོད་རིགས་གཞོན་སྐྱེས་ཤིག་གིས་རྒྱ་གར་གྱི་སྤྱི་ཚོགས་ནང་ཉམས་ཞིབ་གནང་མི་དམིགས་བསལ་བ་ཞིག་ཡིན་པ་རེད། དེ་ནི་ཁོང་ད་རེས་ཨ་རི་ནང་ཕེབས་པའི་སྐབས་སུ་ཐོག་མར་ཁོང་གི་ངོ་སྤྲོད་དང་བཅས་ཏེ་ཁོང་ཨ་རི་ནང་ཕེབས་དོན་སྐོར་ཁོང་གིས་འགྲེལ་བརྗོད་གནང་དོན་ལ། ཀུན་བཟང་ཚེ་འཕེལ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཐོག་མར་ད་ང་ཚོའི་རླུང་འཕྲིན་གསན་པ་རྣམ་པ་ཚོ་ལ་ཁྱེད་ཀྱི་སྐོར་ལ་ཐོག་མར་ངོ་སྤྲོད་སྙིང་བསྡུས་གཅིག་དང

ཁྱེད་ཨ་རི་ནང་ལ་ཕེབས་དོན་འདྲ་གཙོ་བོ་ག་རེད་ན་དེ་སྐོར་ལ་ངོ་སྤྲོད་སྙིང་བསྡུས་ཤིག་གནང་རོགས་ཞུ་གི་ཡིན། ལགས་འོང་ཐུགས་རྗེ་གནང། ངའི་མིང་ཀུན་བཟང་ཚེ་འཕེལ་ཡིན། ང་ཆུང་དུས་ནས་བོད་ནས་ཡར་ཚུར་སླེབས་བཞག་བྱས་ཨ་ནི་དེ་ནས་ང་སློབ་གྲྭ་བོད་ཁྱིམ་ལ་འགྲིམས། དེ་ནས་ངའི་སློབ་སྦྱོང་དེ་མཐོ་སློབ་དེ་ལྡི་ལི་གི་མཐོ་སློབ་ལ་འགྲིམས་བྱས་སློབ་སྦྱོང་ཁོར་ཡུག་སྒང་སློབ་སྦྱོང་བྱས་པ་ཡིན། དེ་ནས་ད་ད

ལས་རིམ་ཞིག་ཡོད་རེད Tibet Governance Lab ལས། དེ་གིས་གཙོ་བོ་བྱས་ནས་ང་གི་ལྡི་ལི་གི་མཁའ་རླུང་འབག་བཙོག་དང་ཨ་འདི་གིས་མིའི་འཕྲོད་བསྟེན་ལ་ག་འདྲ་གནོད་ཡོད་མེད་དེ་འདྲའི་སྒང་ལ་ཅིག་ལས་དོན་ཅིག་གཏམ་བཤད་བྱེད་ཀྱི་གོ་སྐབས་ཅིག་ཡོད་རེད་དེ་བྱས་ཨ་ནི་དེ་མཉམ་དུ་དེ་ལ་ཚོགས་བཅར་ད་ཚོགས་ཚར་བའི་མ་གཅིག་འདུ་འཛོམས་གཟའ་མཇུག་འདུ་འཛོམས་དེ་ལ་མཉམ་ཞུགས་བྱེད་ཀྱི་གོ་སྐབས་ཅིག་བྱུང་སོང་དེ་ཚུར་སླེབས་པ་ཡིན་ལགས་འོང། ལགས་སོ་ལགས་སོ། དེ་ནས་ཁྱེད་ཀྱིས་ད་ཅིག་ད་རེས་ཨ་རིའི་རྒྱལ་ས་རུ་ཡོད་པའི་དེ་ནི་ཇོར་ཇི་ཝ་ཤིང་ཊོན་དང་མ་གཅིག་ལ་སོགས་པ་ལ་ད་ཅིག་གཏམ་བཤད་གནང་དུས་དེའི་ཐོག་ནས་ཁྱེད་ལ་ད་ཅིག་གཟིགས་ཚོར་འདྲ་དང་མང་ཚོགས་ཀྱི་ཐོག་ནས་དོ་སྣང་བྱེད་སྟངས་འདྲ་ག་འདྲ་འདྲ་ཅིག་གཟིགས་སོང། ལགས་འོང་ད་ངས་ཀྱིས། གཏམ་བཤད་བྱེད་པའི་སྐབས་སུ་དྲ་ཐོག་དང་དངོས་སུ་མཐོ་སློབ་ཀྱི་སློབ་མ་རེད། དགེ་རྒན་རེད། འཕྲོད་བསྟེན་ཁང་ལ་ཡང་ལས་གནས་བྱེད་བཞིན་པའི་ཆེད་ལས་པ་དེ་འདྲ་ཁ་ཤས་ཅིག་ཕེབས་སོང། ཁོ་རང་ཚོ་གིས་ངེད་ཀྱི་གཏམ་བཤད་དེ་སྒང་ལ་དཔེ་བྱེད་རྒྱུ་ཁོ་རང་ཚོས་ཡིད་སྨོན་བྱེད་ཀྱི་འདུག་དམིགས་བསལ་གྱིས་ད་བོད་པ་གཅིག་གིས་ལྡི་ལི་གི་མཁའ་རླུང་སྒང་ལ་སློབ་སྦྱོང་བྱེད་པ། འདི་ཡི་འཕྲོད་བསྟེན་ལ་མཉམ་དུ་སྦྱར་ནས་ཡང་ཞིབ་འཇུག་བྱས་བ། འདི་ཡི་གཙོ་བོ་ཡང་འདི་བརྒྱུད་ནས་དྲི་བ་མང་པོ་ཅིག་ད་བོད་ནང་གི་ཡང་མཁའ་རླུང་གི་སྒང་ལ་ཡང་ཅིག་དྲི་བ་མང་པོ་ཅིག་བསླེབས་བསྡད་འདུག་དམིགས་བསལ་བོད་ཀྱི་འབྲོག་པ་ཕྱོགས་ལ་ཡང་ང་ཚོ་ཁ་ལག་བཟོ་ཡ་ཚང་མ་ཡང་ཤིང་དང་ཨ་ནི་དེ་འདྲས་ཀྱི་བེད་སྤྱོད་བཏང་བསྡད་ཡིན་ཙང་ཡང་དེ་གི་མཁའ་རླུང་གི་གནས་སྟངས་ཨ་ནི་མི་གི་འཕྲོད་བསྟེན་ལ་ག་འདྲས་དོ་ཕོག་འགྲོ་གི་ཡོད་མེད་དེ་འདྲས་སྒང་ལ་དྲི་བ་མང་པོ་ཞིག་བསླེབས་སོང། འདི་གིས་ད་མ་འོངས་ཀྱི་དངོས་གནས་འཕྲོད་བསྟེན་མཁའ་རླུང་གི་འཕྲོད་བསྟེན་ད་ས་ཆ་ག་ས་ག་ལ་དཀའ་ངལ་འཕྲད་བསྡད་ཡོད་ར་འདི་སྒང་ལ་ཡང་ཅིག་གིས་དོ་སྣང་བྱེད་དགོས་ཡ་དང་དེ་འདྲས་ཀྱི་ཅིག་བསམ་ཚུལ་མང་པོ་ཞིག་བསླེབས་སོང། ལགས་སོ་དེ་ནས་ཁྱེད་ཀྱིས་ད་ལྟ་གསུང་རྒྱུ་གི་དེ་ནས་ཁྱེད་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་དམིགས་སུ་བཀར་ནས་དེ་ནས་ཅིག་མཁའ་རླུང་འབག་བཙོག་ལ་སོགས་པའི་གནས་སྟངས་སྐོར་ལ་ད་ཉམས་ཞིབ་གནང་ཡོད་ས་རེད་དེ་བྱེད་དུས་ལྡི་ལི་ཁུལ་དུ་དེ་ནས་གཅིག་མཁའ་རླུང་འབག་བཙོག་གི་གཅིག་དཀའ་ངལ་དེ་ག་འདྲ་ཡོད་དང་དེ་རྒྱུ་རྐྱེན་གཙོ་བོ་འདི་དེ་ག་འདྲ་འདྲ་ཅིག་ཐུག་གི་ཡོད་ན་དེ་སྐོར་ལ་གཅིག་གསུང་རོགས་ཞུ་གི་ཡིན། ལའོ། ད་ལྟ་ལྡི་ལི་གི་མཁའ་རླུང་དེ་ད་འཛམ་གླིང་ནང་ལ་ད་དངོས་གནས་གཅིག་གི་མི་ཚང་མ་གི་དོ་སྣང་བྱེད་ཡ་གཅིག་རེད་ཨ་ནི་མཁའ་རླུང་དེ་དཔེ་ད་འཛམ་གླིང་ནང་ན་མཁའ་རླུང་བཙོག་ཤོས་གི་རྒྱལ་ས་གཅིག་ནང་བརྩིས་བསྡད་ཡོད་རེད་དེ་གི་མཁའ་རླུང་དེ་གཙོ་བོ་ད་ལྡི་ལི་ནང་ལ་གནས་སྡོད་བྱེད་ཀྱི་མི། མང་པོ་ཞེ་པོ་ཅིག་ཡོད་རེད། ཨ་ནི་དེ་མཉམ་དུ་ད་ལྡི་ལི་གི་ཆགས་སྟངས་ཨ་ནི་ཁྲོམ་ར་དང་དེ་ནས་ཡང་མི་བསྡད་ས་ཨ་ནི་མོ་ཊ་བག་ཚོ་སྐྱོན་ཡིན་གི་ད Traffic ལབ་པ་རེད་དེ་འདྲ་གི་ཅིག་གི་མོ་ཊ་རིགས་མང་པོ་ཅིག་ཡོད་དུས་ཙམ་པ་ཨ་ནི་དེ་ཡི་མཁའ་རླུང་དེ་རང་བཞིན་གི་ད་ཅིག་གི་བཙོག་པོ་ཅིག་ཆགས་བསྡད་ཤག་ཨ་ནི་དེ་མཉམ་དུ་གཡས་གཡོན་གི་མངའ་སྡེ་མང་པོ་ཅིག་ནས་ཡང་ཅིག་གི་དུག་རླུང་དང་དེ་འདྲ་ཞིང་ཁ་རིགས། མེ་བཏང་བའི་རྐྱེན་གྱིས་ཡང་ཚུར་སླེབས་ཡ་གི། མཁའ་རླུང་བཙོག་པོ་འདི་ཚུར་བསླད་ཡ། དེ་འདྲའི་གི་དཔེ་དཀའ་ངལ་ཤུགས་ཆེན་པོ་འཕྲད་བསྡད་ཤག་ཨ་ནི། ད་ལྡི་ལི་ནང་ལ་ངའི་གི་ཉམས་ཞིབ་བྱེད་པའི་སྐབས་སུ། ཁོ་རང་ཚོ་ནང་མི་ཕལ་ཆེར་ནང་མི་གཅིག་ནང་ལ་ཨ་ནི་མཁའ་རླུང་གིས་རྐྱེན་པས་ཨ་ནི་གློ་བ་གི་ན་ཚ། ན་མཁན་ཅིག། རེ་རེ་ཡོད་ཡོད་འདྲ་བོ་ཅིག། དེ་ང་རང་ཅིག་དོ་སྣང་བྱུང་སོང། ཨ་ནི། སྤྱིར་བཏང་ད་ཞིབ་འཇུག་མང་པོ་ཅིག་ལ་བལྟ་བ་ཡིན་ན། ཨ་ནི། ལྡི་ལི་ལ་གལ་སྲིད་ལོ་བཅུ་ལས་མང་བ་བསྡད་པ་ཡིན་ན། ཨ་ནི། ཅིག། མི་མི་ཚེ། ཧ་ལམ་གྱི་ལོ་ལྔ་བཅུ་གྱི་ཐུང་རུ་འགྲོ་དགོས་ཡ་གི། དེ་འདྲས་ཀྱི། གནད་འགག་ཆེན་པོ་རུ་ཅིག། ཛ་དྲག་ཆེན་པོ་རུ་ཅིག་ཁོང་ཚོས་ཀྱིས་སྟོན་གྱི་འདུག་ད་ཉེ་ཆར་རང་ལྡི་ལི་གི་ད་ལྟ་ལྡི་ཝཱ་ལི་ཁོ་རང་ཚོ། ཧིན་དྷུ་གྱི་ད། ལོ་གསར་བ་གྱི། རྟེན་འབྲེལ་ཆེར་བ་དེ་ཡིན་ཡིན་དུས་ཙམ་པ། དེ་སྐབས་སུ་ཡང་འབར་རྫས་རིགས་མང་པོ་ཅིག་སྤར་བའི་རྐྱེན་གྱིས་མཁའ་རླུང་ཞེ་དྲག་གི་བཙོག་པོ་ཆགས་ཏེ། གཞུང་གི་ཕྱོགས་ནས་དེའི་སྒང་ལ། མོ་ཊ་ཉུང་རུ་བཏང་ཡས་དང། དེའི་སྐབས་སུ་ཡང། ཁང་པ་སོགས་རྒྱབ་ཡ་གི Construction རིགས་དེ་འདྲས་ཉུང་རུ་བཏང་ཡས་ཀྱི་འབད་བརྩོན། རབ་དང་རིམ་པ་ཅིག་བྱས་ཏེ་བྱས་ཡིན་ནའི། གནས་ཚུལ་མང་པོ་ཅིག་ལས་དེ་མོ་ཊ་མང་བའི་རྐྱེན་གྱིས་དང། དེ་འདྲས་ཀྱི་མང་པོ་ཅིག་བརྟེན་ནས་དཔེ་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་བསྡད་ཤག་ལགས། ལགས་སོ་ལགས་སོ་དེ་ནས།

འཕྲད་ནས་ད་འདི་ག་ལ་ཡོང་དུས་ཙམ་པ་དཀའ་ངལ་འཕྲད་དེ་དང་པོ་དངོས་སུ་ལྟ་དུས་ཙམ་པ་མཐོང་ཡས་མས་གྱུར་རོ་བྱས་ནས་ན་ཚ་ཡས་ཡིན་མིན་ཧ་མ་གོ་ཡས་བྱས་ཀྱི་གནས་སྟངས་ཅིག་གློ་གློ་རྒྱབ་ཆམ་པ་ཡིན་པའི་བཟོ་འདྲ་ཅིག་འདེམས་ཅིག་ད་འདི་རྒྱུན་རིང་པོ་ཅིག་ཕར་ལོ་མང་པོ་ཅིག་འགྲོ་དུས་ཙམ་པ་དངོས་གནས་གོ་ར་གློ་བ་ནང་ལོགས་གི་ཅིག་གི་ནང་ལོགས་ཀྱི་ཆ་ཤས་དེ་འདྲས་ལ་གནོད་ཀྱི་ཡ་དེ་ཡིན་ཙང་ནི་རླུང་དབུགས་གཏོང་ཡ་དཀའ་ལས་ཁག་པོ་བྱས་ནས་མི་སེར་ཁ་ཤས་ཀྱི་ད་སྲོག་ལ་ཉེན་ཁ་ལས་ཀྱི་དེ་འདྲས་ཀྱི་ཤུགས་ཆེན་པོ་ཅིག་གི་ན་ཚ་འགྲོ་དེ་ཤག་ད་ད་ལྟ། ཨཱ་སྟ་མ་ལབ་ཡ་དེ་ཡང་ན་ཚ་དཔེ་ལྡི་ལི་ནང་ལ་འཕེལ་རིམ་ཆེན་པོ་ཅིག་ཡིན་པས་ཡང་དེ research མང་པོ་བྱེད་ན་འདུག་ཨ་ནི་ངས་ཀྱང་དོ་སྣང་མང་པོ་བྱུང་སོང་ལང་ངོ་ཨ་ནི་དེ་འདྲ་རེད་ཤག་ཨ་ནི་ད་དམིགས་བསལ་གྱི་ད་ལྟ་ལྡི་ལི་ལ་དགུན་ཁའི་དུས་ཚོད་སྐབས་སུ་གནམ་གཤིས་གྲང་བ་ཡིན་ཙང་གནམ་གཤིས་ཀྱིས་རྐྱེན་པས་ཡང་དུག་རླུང་གིས་ཅིག་ཕར་ཚུར་དུག་རླུང་གཙང་རུ་འགྲོ་ཡས་དང་བཙོག་རུ་འགྲོ་ཡས་འདི་འདྲ་གནད་འགག་ཤུགས་ཆེན་པོ་ཅིག་ཆགས་དེ་ད་གནམ་གཤིས་གྲང་བའི་སྐབས་སུ་ཟིལ་པ་འདི་ཚོ་འཁོར་ཡོང་དུས་ཙམ་པ་དུག་རླུང་འདི་ཚོ་ཕར་ཚུར་རླུང་ཡས་ཉུང་བ་ཡོད་ཙང་འདི་དུག་རླུང་ཕར་ཚུར་འགྲོ་ཐུབ་ཀྱི་མ་རེད་འདི་ས་ས་ཆ་གཅིག་ལ་དུག་རླུང་དང་དམིགས་བསལ་ཐལ་བ་འདི་ཚོ་རིག་ས་ཆ་གཅིག་ལ་རྐྱེན་པས་དེ་བས་རྐྱེན་ཙང་དེ་ལ Smog ལབ་ན་ང་ཚོས་དེ་ཡི་སྨུག་པ་བཟོ་འདྲ་ཅིག་བསྡད་དེ་འདུག་དེ་ཡི་སྨུག་པ་རུ་ཟེར་དུས་ཙམ་པ་དབུགས་བཏང་དུས་ཙམ་པ་དབུགས་དཀའ་ངལ་འདྲ་བོ་བྱས་ནས་ཐལ་བ་འདི་ཚོ་བས་དེ་གཟུགས་པོ་གི་གློ་བ་ནང་ལ་ཕར་འགྲོ་ཐུབ་པའི་དེ་འདྲས་ཀྱི་ཉེན་ཁ་ཤུགས་ཆེན་པོ་ཅིག་འགྲོ་དེ་ཤག་ནའོ། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་ན་གཞོན་གྱི་ནུས་པའི་ལས་གཞི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་སུ་མཁའ་རླུང་འབག་བཙོག་གིས་རྐྱེན་པས་གློ་ཡུ་གཉན་ཚད་དང་དབུགས་མི་བདེ་བའི་སྟོད་འཚངས་ཀྱི་ནད་གཞི་སོགས་ཕོག་ཉེན་ཡོད་པ་དང་དེའི་ཐོག་ནས་མིའི་འཕྲོད་བསྟེན་ལ་ཉེན་ཚབས་ཡོད་པའི་སྐོར་ཁོང་གིས་ཉམས་ཞིབ་གནང་ཡོད་པ་བཞིན་ཁོང་ལ་དྲི་རྩད་ཞུས་པའི་དུམ་བུ་དང་པོ་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུ་ཚར་བ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། དེ་རིང་གི་གསར་འགྱུར་གྱི་འགོ་བརྗོད་ཁག་ཞིག་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་ཡིན་དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་ཆེ་བ་ཟུར་པ་དང་བཀའ་བློན་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པ་དང་སྲི་ཞུ་ལས་བྱེད་རྣམས་ཀྱིས་བསྔོ་སྨོན་གསོལ་འདེབས་གནང་ཡོད་པའི་གནས་ཚུལ་ཐོན་གདའ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་ཞུས་དོན་ལྟར་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་ཆེ་གནང་མཛད་རྒྱུ་ཡིན་པའི་གནས་ཚུལ་ཐོན་གདའ། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ཨ་རིའི་མན་ནེ་སོ་ཀྲ་མངའ་སྡེའི་ནང་འཚམས་གཟིགས་ཀྱིས་ས་གནས་མང་ཚོགས་དང་གཞོན་སྐྱེས་ཚོ་ལ་བཀའ་སློབ་གནང་རྒྱུའི་མཛད་འཆར་ཡོད་པ་རེད་གདའ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཁག་རྒྱ་གར་གྱི་མངའ་སྡེ་འདྲ་མིན་ནང་ཕེབས་ནས་བོད་དོན་ཞུ་སྐུལ་གནང་བཞིན་རེད་གདའ། ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡང་དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་དགོན་གསར་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།